མ་རུངས་པ་ཆགས་འགྲོ། དེ་ཡི་ས་བྱི་དོར་བྱས་ཟེར། བྱི་དོར་བྱས་ཟེར་ཏེ་གད་རྒྱབ་བ་ཟེར་ད་ལྟ་གོ་བས་ནི་གད་རྒྱབ་ཟེར་ཏེ། ད་གད་རྒྱབ་པ་ལ་ཕན་ཡོན་ལྔ་ཡོད། རང་གི་སེམས་དང་བ་གཞན་གྱི་སེམས་དང་བ་དཀར་ཕྱོགས་ལ་དགའ་བའི་ལྷ་རྣམས་རྗེས་སུ་དགྱེས་པ་ཟེར། ནས་རང་གི་སྡིག་སྒྲིབ་དག་པ། ཕྱི་མ་དེ་ནས་དག་ཞིང་དུ་སྐྱེ་བ་ཟེར་ཏོགས་སུ་ཕན་ཡོན་ལྔ་ཡོད། ད་སྤུ་གུ་ཆུང་ཆུང་དེ་ཚོས་གད་རྒྱབ་ཡོད་ལ། ཞེ་དྲག་པས་ལང་རེ་ཉང་ལེ་མ་བྱས་ན་ནི་གད་རྒྱབ་ཞིག་མ་རེད། ལང་རེ་ཉང་ལེ་བྱས་པས་ནི་གད་རྒྱབ་དེ་ཡག་པོ་ཞིག་རེད།

དམིགས་པ་བྱས་ནས། གད་བརྒྱབ་པ་ཡིན་ན་ཕྱགས་མ་རྒྱབ་ཐེངས་རེ་ལ་ཚོགས་མང་པོ་བསགས་ཀྱི་རེད། ཚོགས་དཔག་ཏུ་མེད་པ་དེ་འདྲ་བསགས་འགྲོ་གི་རེད། འོ་དེ་འདྲ་ཡོད་ཙང་སྤུ་གུ་ཆུང་ཆུང་ཚོས། གད་བརྒྱབ་དེ་འདྲ་བྱས་ཏེ་དགོན་པའི་ནང་ཡིན་ནའི་ཕྲལ་ཡིད་གསུངས་སོ་ན་མ་བཅོས་བྱས་དང་དུ་བླང་དགོས་རེད་སོ་སོ་དང་དུ་བླང་ནས། གད་བརྒྱབ་པ་དེ་ང་རང་རང་གི་ཚོགས་བསགས་སྒྲིབ་སྦྱང་གི་ཕྱིར་ཡིད་གསུངས་སོ་ན་མ་བྱས། ཧ་མ་གཉིས་ལང་རེ་ཤི་ཁེ་དེ་ཚོ་ཡིན་ན། གད་བརྒྱབ་སྟེ་ཧ་ཐོ་བརྒྱབ་དགོས་རེད་ཧ་ཐོ་བརྒྱབ་བྱས་ནས་ཁོ། ང་གི་ལ་དེ་ཁོ་ཡི་རྒྱབ་ཚགས་སུ་བསུས་ནས་སེང་སྒྲ་སྒྲ་མི་བྱེད་བྱེད་དགོས་རེད།

ཟག་པ་མ་ལུས་པ་ཟད་པ། དགྲ་བཅོམ་པའི་གོ་འཕང་ཐོབ་པ་ཡོད་ཟེར་ཏོག་སི་ཀ་ནོ། བསྟན་པ་ལ་བྱ་བ་བྱེད་པ་ཡོད་ཟེར་ཏོག་སི་ཀ་ནོ་ལུང་བསྟན་བྱེད་ཅིང། དེ་བྱས་ཏེ་ཁོ་ལ་རྗེས་མ་ནི། ད་ག་ནང་བཞིན་སྤུ་གུ་རྒན་པ་དེ་རབ་ཏུ་བྱུང་བྱས་ནས། སློབ་པ་སློབ་གཉེར་ཡག་པོ་བྱེད་ཅིང་དགྲ་བཅོམ་པའི་གོ་འཕང་ཐོབ་ནས་ད་ལྟ་ང་རང་ཚོས་འཕགས་པ་གནས་བརྟན་ལམ་བསྟན་ཟེར་ནི་དེ་རེད་ལམ་ཆེན་པ་ཟེར་འཕགས་པ་གནས་བརྟན་ལམ་བསྟན་ཟེར་ཅིག་འདུག་པ་འོ་དེ་ཡིན་པ་རེད། ཨ་དེ་དེ་བྱས། ཨ་ནི་སྤུ་གུ་ཆུང་བ་ཅིག་ཡོད་པ་རེད། སྤུ་གུ་ཆུང་བ་དེ་ཨ་ནི་རྒན་མོ་ཡང་ད་ག་ནང་བཞིན་བྱེད་རོགས་བྱས་ཟེར། ཨ། ཞལ་ཏ་མ་ཅིག་ལ་བསྐུར་བྱས་ནས་སྤུ་གུ་དེ་ཅི་ཙ་དེ་བྱས་ཏེ། དེ། ཐག་རིང་པོ་མ་འགྲོ་བར་བྱས་ནས་ལམ་ཆུང་ཆུང་ཅིག་ནང་བསྡད་ཟེར། ལམ་ཆུང་ཆུང་ཅིག་ནང་བསྡད་ནས་ཨ་ནི་དེས་མུ་སྟེགས་པའི་སྟོན་པ་དེ་འདྲ། བསོད་སྙོམས་བྱས། བསོད་སྙོམས་ཕེབས་ཏེ་ཁོ་ལ་ཨ་ནི་ཅིག་ལུང་བསྟན་རོགས་བྱས་ཟེར་ན་དེ་ཚོ་གས། ཨ། ཡག་པོ་ཅིག་ཡོང་བར་ཤོག་ཟེར་ནས་ཕར་བཀྲ་ཤིས་པའི་ཚིག་མང་པོ་བརྗོད་ཀྱིན་འདུག་ཟེར།

པས་བྱས་ནས་དང། སྟོན་པ་བཅོམ་ལྡན་འདས་ཀྱི་བསྟན་པ་ལ་རབ་ཏུ་བྱུང་བ་ལ་ནི། ཀློག་པ་ཐོས་བསམ་དང་སྤོང་བ་བསམ་གཏན་གྱི་ཉམས་ལེན་དེ་དང་དེ་གཉིས་བྱ་བ་དགོས་པ་ལ་ཁྱོད་རང་ནི་གང་ཡང་ཤེས་པར་མི་འདོད། དབང་པོ་ཤིན་ཏུ་རྟུལ་བ་དེ་ཡིན་ཙང་ད་ཁྱོད་རང་ཡོང་བར་མི་འདུག་ཟེར་ནས་མར་ཕུད་ནས། མར་ཕུད་དེ་ནི། རྒྱལ་བུ་རྒྱལ་བྱེད་ཀྱི་གཙུག་ལག་ཁང་གི་སྒོ་འགྲམ་དེ་ན་སླེབས་ནས་ནི། རང་གི་ཅོ་ཅོས་མར་ཕུད་ཚར་རེད་མུ་སྟེགས་པ་ནས་ཕུད་ཡིན་ཙང་ད་ང་ནི་ཕྱི་པའི་གྲངས་ནང་མ་ཚུད་ནང་པའི་གྲངས་ནང་མ་ཚུད་ད་ང་ལས་སྐྱོ་བ་ཅིག་མི་འདུག་བསམས་ནས་ནི་སྤུ་གུ་དེ་ངུ་བསྡད་པ་རེད།

ཁ་ནང་ལ་གད་རྒྱབ་གད་རྒྱབ་བྱས་ལ་རྡུལ་སྤོང་དྲི་མ་སྤོང་ཟེར་དེ་བསླབས། རྡུལ་སྤོང་དྲི་མ་སྤོང་ཟེར་དེ་སངས་རྒྱས་བྱིན་གྱིས་བརླབས་ནས་དེ་ལབ་ཤེས་ཡོད་ལ་བདུད་སྤོམ་དྲི་མ་སྤོམ་བསལ་ཏེ། ཨ་ཏི་ཅང་ཅག་ཨ་ཕ་ཁྱེད་ཤི་ན་ཉི་མ་རྟ་བ་ཆེ་གེ་ཅག་ནི་གེ་ཤ་ད་རྒྱ་ཆེ་ནི་འདས་ཏེ་དེ་ནང་ཤེས་པའི་ཚེ་ན་ནི་ཁོ་རང་ཁོ་རང་གི་ལྟོ་བ་འཕྲང་གྱི་ནི་གད་རྒྱབ་བརྒྱབ་པ་བྱས་ལས་ཀྱི་སྒྲིབ་པ་དག་དྲི་བུར་བ། ང་ཚོ་མ་ཤེས་ཡས་དེ་ད་ལྟ་དཔེ་ཆ་མི་ཤེས་ཡས་དེ་ཚོ་དྲངས་ཏེ་ལས་ཀྱི་སྒྲིབ་པ་མ་དག་ཙང་བྱས་པ་རེད། ལས་ཀྱི་སྒྲིབ་པ་ཡག་པོ་ཅིག་དག་སོང་ན་དཔེ་ཆ་མགྱོགས་པོ་ཤེས་ཀྱི་རེད།

གད་རྒྱག་བཅུག་པ་ཁོ་རང་ཕྱགས་མ་དང་བྲལ་མ་མྱོང་བ་ཅན་དགྲ་བཅོམ་པའི་གོ་འཕང་ཐོབ་ཏེ། ད་དགྲ་བཅོམ་པའི་གོ་འཕང་ཟེར་དེ་ལས་སླ་པོ་མ་རེད་བ་ང་རང་ཚ་དཀའ་ལས་མང་པོ་རྒྱབ་ནས་མི་ཚེ་གཅིག་ལ་དཀའ་ལས་རྒྱག་གི་ཡིན་ནའི་དགྲ་བཅོམ་པའི་གོ་འཕང་ཐོབ་ཡས་ཁག་པོ་ཞེ་དྲག་རེད་བ་ས་ཁོང་གད་བརྒྱབ་བྱས་ཙང་དགྲ་བཅོམ་པའི་གོ་འཕང་ཐོབ་རེད་གད་མ་བརྒྱབ་ན་དགྲ་བཅོམ་པའི་གོ་འཕང་ཐོབ་ཀྱི་མ་རེད་དེ། དཔེ་ཆ་སློབ་གཉེར་སྐྱོར་སྦྱོང་བྱེད་པ་ཡིན་ནའི་དགྲ་བཅོམ་པའི་གོ་འཕང་ཐོབ་ཀྱི་མ་རེད།

ཕན་ཡོན་ཞེ་དྲག་ཡོང་གི་རེད་ཀུན་སློང་དེ་ལྟ་བུ་ཞིག་འཁྱེར་དགོས་རེད། དཔེར་ན་ང་རང་ཚོ་བླ་མ་མཆོད་པ་འདོན་པ་ཡིན་ན་སྦྱོར་བའི་ཆོས་དྲུག་འདོན་པ་ཡིན་ན་རྒྱལ་བ་སྲས་དང་བཅས་པ་སྒང་ཁ་སྤྱན་འདྲེན་བྱེད་དགོས་རེད་བ། སྤྱན་འདྲེན་བྱེད་དེ་ཁོ་ལ་ཡང་ན་གཙང་མ་ཡག་པོ་ཞིག་མ་བྱུང་ན་སྤྱན་འདྲེན་བྱེད་ན་ཡང་ཡོང་ཡ་ཡོད་མ་རེད་བ། ཨའོ་ད་ག་ཟེར་བྱས་ནས་གནས་ཁང་བྱི་དོར་བྱེད་ཟེར་དེ་རེད། བྱི་དོར་བྱེད་ཟེར་དེ། ཡང་ན་གད་སྙིགས་དེ་ཚོ་ཡང་ད་ག་ཚོད་མར་མ་བཞག་པ་བྱས། མར་ཁྱེར་འགྲོ་བྱེད་ནས་ཡང་ན་ལྷོ་ཡི་ཕྱོགས་ངོས་ལ་གཤིན་རྗེ་འཆི་བདག་གི་ཁ་ནང་ལ་གཡུགས་སོང་བཟོ་འདྲ་མོ་བྱེད་པ་ཡིན་ན་རང་གི་ཚེ་སྒྲུབ་ཀྱི་མཆོག་ཏུ་གྱུར་པ་ཡོང་གི་རེད། ཚེ་སྒྲུབ་ཀྱི་མཆོག་ཏུ་གྱུར་པ་དེ་འདྲ་ཡོང་གི་རེད་གསུངས་པ་རེད། ཨ་ཙོ་གད་ཡག་པོ་རྒྱག་ཨ་ནི་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ་ཟེར་དེ་དུས་རྒྱུན་དུ་བཀྲམ་ཐུབ་པ་ཡིན་ན་དགའ་ཆེ། ཨ་ནི་བླ་མ་ཡི་དམ་སངས་རྒྱས་བྱང་སེམས་དཔའ་བོ་མཁའ་འགྲོ་དེ་འདྲ་ཡོད་པ་ཡིན་ན་བཞུགས་གྲལ། གོ་རིམ་མ་ནོར་བ་ཞིག་བཀྲམ། ཨ་མ་མཐའ་མ་མཐའ་ཡིན་པ་ལས་གྲྭ་བ་བཀྲ་ཤིས་ཚོས་སྟོན་པའི་སྐུ་ཅིག་ངེས་པར་དུ་དགོས་པ་རེད་སྟོན་པའི་སྐུ་ཅིག། སྟོན་པའི་སྐུ་ཅིག་བྱུང་ན་གཞན་མ་གལ་ཏེ་མ་བྱུང་ནའི་འགྲིག་གི་རེད། དེ་ཡས་ནི། བླ་མ་ཐམས་ཅད་འདུས་པའི་ངོ་བོ་སངས་རྒྱས་ཐམས་ཅད་འདུས་པའི་ངོ་བོ། དེ་ནས་ཆོས་ཐམས་ཅད་འདུས་པའི་ངོ་བོ་དགེ་འདུན་ཐམས་ཅད་འདུས་པའི་ངོ་བོ་ཡིན་བསམ་བཟོ་འདྲ་མོ་བྱས་ན་འགྲིག་གི་རེད་མང་པོ་མ་བྱུང་བ་ཡིན་ན་ཡང་དེས་འགྲིག་གི་རེད། སྐུ་ཡིས་ཡིན་གཅིག་མིན་གཅིག་མང་པོ་བཞག་དགོས་ཡ་ཡོད་མ་རེད། བྱུང་བ་ཡིན་ན་སོ་སོའི་ཚོགས་བསགས་འབྲས་ཀྱང་མང་པོ་བཞག་ཐུབ་པ་ཡིན་ན་འགྲིག་གི་རེད། བལྟས་སྟངས་ཡང་དེ་དུས་སུ་རེད། གསུང་གི་རྟེན་དེ་ལ་ནི། ང་རང་ཚོ་ད་ལྟ་དེ་བྱས་པ་ཡིན་ན་རྡོ་རྗེ་གཅོད་པ།

ཐུགས་ཀྱི་རྟེན་ལ་ཡར་བཞག། ཨ་ཙི་སྐུ་གསུང་ཐུགས་ཀྱི་རྟེན་དགྲམ་པ་ཟེར་དེ། འོ་ད། དེའི་ནང་ལོགས་ལ་ཡང་འཇིག་རྟེན་པའི་ལྷ་འདྲ་མོ་དེ་འདྲ་ཡར་བསྒྲིགས་ཀྱི་ཡོད་མ་རེད། གལ་སྲིད་སོ་སོ་ཡི་སྲུང་མཁན་གྱི་དེ་འདྲ་ཡིན་ན་ལོགས་སུ། མཆོད་གཤོམ་འདྲ་མོ་གཅིག་བཟོས་དེ་ནང་ལ་བཞག། དེ་བྱས་མ་གཏོགས། སྐུ་གསུང་ཐུགས་ཀྱི་རྟེན་ལ་དེ་ཡར་བཞག་པ་ཡིན་ན་སོ་སོ་ཡིན་ན་སྡོམ་པ་དེ་རྟེན་མེད་པ་ཆགས། སྡོམ་པ་དེ་ཡིན་ན་རལ་འགྲོ་གི་རེད། ཡ། སྡོམ་པ་གོང་མ་ཐོབ་ཡོད་ན་རལ་འགྲོ་གི་རེད། ཨོ་དེ་འདྲ་ཁྱོན་ནས་བྱེད་རྒྱུ་མེད་པ་རེད།

རྩ་བ་ཉིད་ནས་མ་ཕུལ་མཁན་དེ་ནི་དུས་ནམ་ཡང་འབུལ་གྱི་ཡོད་མ་རེད་གོ། ད་རེས་མ་ཕུལ་ད་ལོ་མ་ཕུལ་དུས་སང་འབུལ་ཡོད་མ་རེད་དུས་སང་མ་ཕུལ་གཞེས་ཕོད་འབུལ་ཡོད་མ་རེད་གོ། ཆུ་མ་གཏོགས་མེད་པ་ཡིན་ནའི་ཆུ་དེ་གཙང་ཞིང་ཡིད་དུ་འོང་ཞིང་ཡར་ཕུལ་བ་ཡིན་ན། ད་ནི་ཕན་ཡོན་ཆེན་པོ་ཞེ་དྲག་ཡོད་རེད། ང་རང་ཚོས་མཆོད་པའི་རྫས་དེ་བསགས་ཀྱི་ཡོད་མ་རེད་སོ་སོའི་ཚིག། ད་ནི་དཀའ་ལས་རྒྱག་བྱས་ནས་སྒྲུབ་ཀ་འགྲོ་རྒྱུ་ཡོད་མ་རེད། སོ་སོའི་སྡོད་གནས་ཡོད་ཀྱི་ཆུ་དེ་ཚོ་གཙང་མ་ཡག་པོ་ཅིག་ཕུལ་བ་ཡིན་ན་མཆོད་པའི་རྫས་ད་ག་རང་གོ་ཆོད་འགྲོ་ཡོད་རེད། སྔ་མ་སྒྲུབ་ཁང་དགེ་ལེགས་རྒྱ་མཚོ་ཚོ་ཡིན་དུས་ཚོགས་ཕོར་ནང་ལ་ཕུལ་ཡོད་རེད། ཚོགས་ཕོར་དེ། གསོལ་བ་མཆོད་ས་ཟེར་ན་འདྲ། གསོལ་ཇ་མཆོད་ས་ཟེར་ན་འདྲ། མཆོད་པ་ཕུལ་ས་ཟེར་ན་འདྲ། ཚོགས་ཕོར་གཅིག་མ་གཏོགས་གང་ཡང་མ་རེད། ཉི་མའི་སྐོར་ལ་ནི། ཡར་ཐོན་ནི། ཕྱི་ལོགས་ལ་བཞུགས་དགོང་དག་རེ་དེ་དོང་ནང་ས་དོང་བྲུས་བྱས་ནས། ས་དོང་ནང་ལ་ནི། རྩྭ་དེ་འདྲ་གཟན་པ་སྐམ་པོ་དེ་འདྲ་སྦྱངས་ཅིག་ནི་དེ་དཀྱིལ་ལ་མར་བཞུགས། འོ་དེ་འདྲ་ཅིག་ནི་དགོངས་བརྗོད་ཅིག་ནི་བཞུགས་པ་རེད། ཨ་ནི། ཞོགས་ཀས་རེ་དེ་སྐོར་ལ་ཚོགས་ཕོར་གཙང་མ་ཅིག་བྱས་ཚོགས་ཕོར་ནང་ཡོན་ཆབ་གང་ཕུལ།

སོ་སོ་ཡོད་པ་ཡིན་ན་ཡོད་པ་དེ་ཕུལ། མེད་པ་ཡིན་ན་དེ་འགྲོ་ཁ་འགྲོ་དགོས་མ་རེད་སོ་སོ་ཡོན་ཆབ་ཆུང་ཆུང་ཕུལ་ནའི་འགྲིག་རེད། ད་ནང་ཡོད་ཅེ་ན་ད་ཐོག་དགོན་པ་དེ་འདྲ་ཡིན་ན་གཡས་གཡོན་ལ་རི། རི་དེ་འདྲ་དུང་བ་རི་ནང་ལ་ཤུག་པ་དང། རྩྭ་དང་མཁན་པ་དང་དེ་འདྲ་ཡོད་རེད་བ་དེ་ཚོ་གང་ག་ནས་སོ་སོ་གིས་བློ་ཡིས་ཡར་བླངས་བྱས་ནས་ཡར་ཕུལ་བཞག་གི་ཡིན་ནའི་མཆོད་པ་དང་ག་རང་འགྲིག་དེ། ཁྱབ་པ་དང་རང་འཁྲིད་དེ་མ་གཏོགས་ཡིད་ཆེས་མི་བྱེད་མང་པོ་བེད་ཡ་བྱེད་དང་དེ་འདྲ་དཀའ་ལས་ཁག་པོ་བྱེད་ན་འགྲོ་དགོས་མ་རེད། ས་ཁྱོད་པ་གཡུག་མེད་བག་ཟས་དེ་རེད་གཡུག་མེད་བག་གཡུག་ཟས་དེ་ག་རེ་རེད་ཟེར་ན། ཁྱོད་པས་རྒྱུད་བསྒྲུབ་པ་དེ་ཟེར་ན་སྡེ་པ་ས་ནས་འགྲུལ་བཞག་གི་དེ་ཁྱོད་པས་གཡུག་ཟིན་དེ་རེད། སྡེ་པ་ས་བཞག་གི་དེ་ཁྱོད་པས་གཡུག་ཟིན་རེད། གཡུག་ཟིན་དེ་ལ་ལོ་ཚོགས་མངགས་ཟིན། ལོ་ཚོགས་མངགས་ཟིན་དེ་ང་ཟེར་དེ་རེད། ཁ་གསག་གཞོགས་སློང་རྙེད་པས་རྙེད་པ་འཚོལ་བ། ཐོབ་ཀྱིས་འཇལ་བ་ཚུལ་འཆོས་ཟེར་ཏེ་ལྔ་པོ་སྟེ། ཁ་གསག་ཟེར་ཉན་དེ་ནི་སྦྱིན་བདག་ལ་དཔེ་ལེགས་བཤད་ཡ་གི་སྟེ། བྱིས་པ་ལ་ནི་སྦྱིན་བདག་ལས་སྤྱི་ལེ་དེ་ཚོ་མ་བཅང་ངེས་བྱས་ཙང་མགོ་སྒུར་སྒུར་བྱེད་ཅེས་ནས་བལ་དཔེ་ལེགས་བཤད་ནས་སོ་སོ་ལ་བལ་ཅིག་རག་ཨེ་ཡོང་སོ་སོ་རམ་བྱས་ཏེ་དེ་མཆོད་པའི་རྫས་འགྲོ་གི་མ་རེད། མཆོད་པ་ཕུལ་བ་ཡིན་ན་རྒྱལ་བ་སྲས་བཅས་ཀྱི་ཐུགས་མཉེས་ཀྱི་མ་རེད་དེ་མཆོད་པ་དེ།

འོ་དེ་འདྲ་བྱས་པ་ཡིན་ན་གཞོགས་སློང་ཟེར་དེ་རེད། ཚུལ་འཆོས་ཟེར་ཉན་དེ། དུས་རྒྱུན་དུ་ཡག་པོ་མ་བྱས་པ་བྱས། གང་བྱུང་མང་བྱུང་བསྡད་དེ་སྦྱིན་བདག་དང། མིའི་སྟོང་སྐུ་སྟོང་ཁྱེད་དྲག་དེ་འདྲ་སླེབས་སོང་ན་ཡིན་མདོག་ཁ་པོ་ཅིག་འདོན་པ་དེ་ཚོ་ཡིན་མདོག་ཁ་པོ་ཅིག་འདོན། ནང་ལ་སྡོད་དེ་ག་ལེར་སྒོམ་རྒྱག་གི་ཡིན་མདོག་ཅིག་སྨྲས་མ་ཟ་མདོག་ཅིག་མ་འཐུང་མདོག་ཅིག་བསྡད་དེ། འོ་དེ་འདྲ་བྱས་པ་དེ་ཚུལ་འཆོས་ཟེར་དེ་རེད། འོ་དེ་འདྲ་ཁྱོན་བྱེད་རྒྱུ་ཡོད་མ་རེད་དེ་འདྲ་བྱས་པ་ཡིན་ན། མཆོད་པའི་རྫས་རག་པ་ཡིན་ནའི་མཆོད་པའི་རྫས་དེ་ཕུལ་མ་ཐུབ་པ་ཆགས་རེད། ལ། མཆོད་པ་གཡོ་མེད་པ་ཟེར་གྱི་འདུག་དེ་གཡོ་མེད་པ། གཡོ་སྒྱུ་དང་མ་འབྲེལ་བའི་སྒོ་ནས་མཆོད་པ་ཕུལ་དགོས་རེད། བཀོད་པ་མཛེས་པར་བཤམས་པ་ཟེར་གྱི་འདུག་ད། ཡིད་ཆོས་ཕལ་སྐད་ཡིན་ན། ཡོན་ཆབ་ཕུལ་གྱི་ཡིན་ན་ཏིང་བདུན་ཚར་གཅིག་ཡོད་པར་བྱས་ཏིང་བདུན་ཚར་གཅིག་དེང་སང་ལས་སླ་པོ་རེད་བ། སྔོན་མ་སྒྲུབ་ཁང་དགེ་ལེགས་རྒྱ་མཚོས་ཚོགས་ཕོར་ནང་ལ་ཕུལ་ཡོད་རེད་ང་རང་ཚོ་ཏིང་བདུན་ཚར་གཅིག་ཉོ་མ་ཚུགས་ཡོད་མ་རེད་བ། དེ་གཙང་མ་ཡག་པོ་བྱས་ཕྱི་བདར་ཡག་པོ་བཏང།

གཅིག་གཅིག་ལ་ཐུག་པ་དེ་འདྲ་བྱས་པ་ཡིན་ནའི་རྟེན་འབྲེལ་ཉེས་པ་ཅིག་འགྲིག་གི་རེད། རིང་དྲགས་པ་ཡིན་ནའི་སྐྱོན་ཡོད་རེད། ཅི་སྟེ་ཐུག་དྲགས་པ་ཡིན་ན་དབང་པོ་རྟུལ་པོ་ཆགས་ཀྱི་རེད་ཟེར། ཚེ་ཕྱི་མ་འདི་ཚོ་དབང་པོ་རྟུལ་པོ་ཆགས་ཀྱི་རེད། རིང་དྲགས་པ་ཡིན་ན་བླ་མ་དང་མ་མཇལ་སངས་རྒྱས་ཀྱི་བསྟན་པ་དང་མ་མཇལ། འོ་དེ་འདྲ་བྱས་རིང་འགྲོ་བ་གི་རྟེན་འབྲེལ་ཉེས་པ་དེ་འདྲ་འགྲིག་གི་རེད། རིང་མ་དྲགས་ཐུང་བ་མ་དྲགས་དེ་བར་མཚམས་ལ་ནས་གང་ཙམ་ཅིག་ཤོང་བ། ཁ་ཅིག་མར་བླུག་གི་ཡིན་ན་དཔེ་ཆར་འགྲོ་ཟེར་གྱི་འོ་དེ་འདྲ་བྱས་མང་ཇ་ཟེར་མང་ཇ་ཟེར་ཙོག་སོ་བག་ཡངས་ཧོ་ཧོ་ཅིག་བསྒྲིལ་གྱི་ནས་ཏོ་སྟེ་གོ། ཨ་ནི་ཆུ་ཞུ་དུས་ཁོ་ལ་ངང་སོ་ལག་པ་ཡ་གཅིག་གིས་སྤྲང་པོ་ལ་ལྟོ་སྟེར་བའི་ནང་བཞིན་མ་བྱས་ཅེས་ལག་པ་གཉིས་ཀ་ཡི་བས་གུས་བཏུད་བྱེད་པའི་སྒོ་ནས་ཞུས་ཀྱི། དཔོན་པོ་ཆེན་པོ་དེ་འདྲ་ལ་དཔེར་གསོལ་ཇ་ཞུ་གི་བཟོ་ལྟ་རྣམས་དེ་འདྲ་ཞུས་པ་ཡིན་ན་ཕན་ཡོན་ཆེན་པོ་ཞེ་དྲག་ཡོང་གི་རེད། སོ་སོ་ཡི་ནང་ལ་སྐུ་འདྲ་དཔེར་ན་སྟོན་པའི་སྐུ་གཅིག་སྐུ་རྣམས་དེ་འདྲ་ཆེན་པོ་ད་མེད་པ་ཡིན་ནའི་དེ་སངས་རྒྱས་དངོས་ཡིན་བསམ་སོ་རྣམས་བཅད་ཅེ་ན་ལག་པ་གཉིས་ཀ་ཡ། དེ་བཅད་ཅེ་ན་ཡ་ནི་ཡོན་ཆབ་དེ་ཞུས། ཡོན་ཆབ་ཞུ་དུས་ཁོ་ལ་བས་བདག་བདག་བྱས་ཅེ་ནས་ཆུ་བླུག་ལུས་ཏེ་ཁེ། དེ་འདྲ་མ་ཡིན་པ། དེ་འདྲ་བྱས་པ་ཡིན་ན།

གཏོར་ཕུལ་བ་ཡིན་ན་ཡོན་ཆབ་སྐྱོན་བརྗོད་ཆུ་ཕུལ་བ་ཡིན་ན་ཕན་ཡོན་ཆེན་པོ་ཞེ་དྲག་ཡོང་གི་རེད་པ། དེ་ནང་བཞིན་བྱས་ནས་ཞལ་ཟས་ཕུལ་དུས་སྒང་ལ་ང་རང་ཚོ་སོ་སོ་རྩམ་པ་ཡག་དེ་སོ་སོས་བཟས་རྩམ་པ་རྙིང་པ་དེ་དཀོན་མཆོག་ལ་ཡར་ཕུལ་བ་ཡིན་ན་བསོད་ནམས་ཟད་འགྲོ་ཡས་ཀྱི་རྒྱུ་དེ་མ་གཏོགས་བསོད་ནམས་གསོག་ཡས་ཀྱི་རྒྱུ་དེ་ཡོད་མ་རེད། སོ་སོས་ག་རེ་ཟ་གི་ཡིན་ན་དེའི་ཕུད་དེ་དཀོན་མཆོག་ཕུལ་དགོས་སོ་སོ་རྙིང་པ་ཅིག་མ་གཏོགས་མེད་པ་ཅན་རྩམ་པ་ཡོས་རིལ་བཟོ་ལྟ་འདྲ་མིན་མ་གཏོགས་མེད་པ་ཡིན་ན་དེ་དཀོན་མཆོག་ལ་ཡར་ཕུལ་བཞག་ན་འགྲིག་ཡོག་རེད། དཀོན་མཆོག་ལ་བཟང་ངན་དབྱེ་བ་ཡོད་མ་རེད། ག་འདྲ་ཅིག་ཕུལ་བ་ཡིན་ནའི་འགྲིག་གི་རེད། སོ་སོ་ཡག་དེ་ཟས་དཀོན་མཆོག་ལ་སྡུག་པ་དེ་ཕུལ་བ་ཡིན་ན་ནི་མ་ཕུལ་དགའ་བ་རེད་དེ་བསོད་ནམས་མེད་པ་ཆགས་འགྲོ་གི་རེད་མ་གཏོགས་བསོད་ནམས་བསགས་གི་མ་རེད། དེ་ནང་བཞིན་མར་ཡིན་ནའི་མར་ཁ་འཇམ་དེ་སོ་སོ་ཟས། མར་ཁ་བཙོག་པོ་དེ་དཀོན་མཆོག་ལ་ཡར་ཕུལ། འོ་དེ་འདྲ་བྱེད་རྒྱུ་ཡོད་མ་རེད། ད་མཆོད་མེ་ཏོག་ཙམ་དྲག་ཡོད་མར་དེ་མ་འགྲིག་འདྲ་ཕུལ་བ་ཡིན་ནའི་ཏོག་ཙམ་དྲག་གི་རེད། མཆོད་མེ་དེ་དྲག་དགོས་ཡའི་རྒྱུ་མཚན་ག་རེ་ཟེར་ན་ཞལ་ལ་ཕུལ་ཡོད་མ་རེད་པ།

ཡང་དུས་རིང་པོ་ཡིན་ཟེར་ན་མཆོད་མེ་གསལ་ལེ་མ་གསལ་ལེ་བྱས་བྱས་ནས་མཆོད་མེ་གང་ལ་ཡང་མ་མཐོང་གི་བཟོ་ལྟ་གྲིབ་མ་ནག་པོ་པོ་ཆགས་དེ་བྱས་དེ་འདྲ་ཕུལ་བ་ཡིན་ན་ཕན་ཡོན་ཡོད་མ་རེད་དེ་འདྲ་བྱེད་ཆོག་མ་རེད། ཡང་མགྱོགས་པོ་མགྱོགས་པོ་བྱས་ནས་རྫོགས་འགྲོ་གི་མཆོད་མེ་བལ་སྡོང་ཤིང་སྦོམ་པོ་བསྒྲིལ་ནས་མགྱོགས་པོ་རྫོགས་འགྲོ་ཡ་དེ་འདྲ་བྱེད་ཆོག་མ་རེད་ག་ཚོད་རིང་བ་དེ་འཁྱོངས་པ་ཡིན་ན་རང་གི་ཚེ་རིང་བའི་རྟེན་འབྲེལ་འགྲིག་པ་ཚེ་རིང་པོ་ཡོང་ཡ་དེའི་རྟེན་འབྲེལ་ཡིན་པ་རེད་ད་གསལ་པོ་ཡོང་ཡ་དེ་ཡིན་ན་ཤེས་རབ་ཀྱི་སྣང་བ་རྒྱས་པའི་རྟེན་འབྲེལ་རེད།

སང་ཉིན་རྗེ་སི་ཀྲ་རུ་ཅི་སི་ནས་མི་སྦྱིན་བདག་གིས་རྗེ་སི་ཀྲ་རུ་ཅི་སི་ནང་དྭགས་སྒོ་ནས་ཕེབས་ཕྱིན་ནས་ཨ་ལས་མ་ཁུ་ག་བ་ཡོད་ཟེར། མ་ཁུ་ཚོགས་ཕོ་གང་བྱིས་བར་ཚོགས་ཕོ་གང་ཟེར་ཅིང། འཇུ་བ་ཚོགས་ཕོ་དེ་ཆུན་པོ་རི་བྲག་ཡོད་རུ་བ། དཔེར་ན་དེ་རིང་སོང་མ་རྒྱ་མ་སོང་ཟིག་ཅིག་འགྲོ་གི་ཡོད་རེད། ཨོ་དེ་ཚོགས་ཕོ་དྭགས་དྭགས་གང་ལོག་གོ། དེ་མ་ཁུ་ཚོགས་ཕོ་གང་དེ་ཁྱོད་ནས་མ་ཁུ་ཁ་རྒྱང་པོ་ཞེ་དྲག་འདུག་ན་ང་སང་ཉིན་ལྷས་ཡོང་སོང་གོ། མ་ཁུ་ཁ་རྒྱང་པོ་མི་འདུག་ན་ཨོ་ད་ང་སང་ཉིན་ཡོང་གི་མེད། ཁྱོད་ལ་ང་དགུ་དགུ་བཏང་ང་ལྷ་དགུ་དགུ་བཏང་ང་སོ་གཅིག་གཅིག་དགུ་དགུ་བཏང་འདི་པ་ས་རུ་ཁྱོད་མ་འདུག་འདུག་སྲིད་མ་གོ་ཁ་རྒྱང་པོ་མེད་ན་ཁྱོད་འཇིགས་སྲིད་སྐྲག་ན་མགོ་མི་རག་ཡེ་ཤེས་ཨ་ཅར་མི་བྱེད་སྲིད་འདི་འདྲ་རེད་དེ་ཡི་ས་ང་སོ་འཇིགས་སྲིད་སྐྲག་ཡ་གྱི་མ་གོ་དང་འོ་དོ་ཚོ་དྲག་དེ་ཞལ་ལས་ཕེབས་པ་ཡི་ས་གང་ཡ་ཡ་གང་རྒྱང་རྒྱང་སོ་སོ་རང་ལས་མེད་པ་ཡིན་ན་མེད་པ་ཡིན་ན་སོ་སོས་ག་རེ་ཟ་རྒྱུ་ཡོད་པ་ཡིན་ན་དེའི་ཕུད་དེ་ཡར་ཕུལ་བཞག་ན་དེ་སྐྱོན་ཡོད་མ་རེད། སོ་སོ་དཔེར་ན་ཤ་ལ་ཆ་བཞག་གི་ཡིན་ན་ཚོགས་གཏོང་དུས་ཤ་དགོས་རེད་པ་ཁྱི་ཤ་གཅིག་ཟ་རྒྱུ་ཡོད་པ་ཡིན་ན་ཁྱི་ཤ་དེ་སོ་སོས་ཟ་བསྡད་ཀྱི་དེའི་ཕུད་དེ། བཙོག་པ་མ་བཟོས་པའི་ཕུད་དེ་ཁྱི་ཤ་དེ་དཀོན་མཆོག་ལ་ཡར་ཕུལ་བཞག་ན་འགྲིག་གི་རེད་དེ་མ་འགྲིག་ཡོད་མ་རེད། ཡང་ཉ་ཤ་ཟ་གི་དེ་འདྲ་ཡིན་ན་ཉ་ཤ་དེ། ཕུད་དེ་ཡར་ཕུད་བཞག་ན་དེ་འགྲིག་གི་རེད། སོ་སོ་ཡར་དེ་ཟས་སྡུག་པ་དེ་དཀོན་མཆོག་ལ་ཕུལ་བས་དེ་བསགས་ནས་མི་རུང་བ་རེད། སོ་སོ་གང་ཟ་བ་དེ་ཡར་ཕུད་ན་དེ་སྐྱོན་ཆུད་ནས་མིན། དཀོན་མཆོག་གསུམ་ཉིད་དེ་འདི་ལ་རོ་མི་ཞིམ་པ་རོ་མཆོག་སྣང་ཞེས་གསུངས་པ་རེད་བ། རོ་མི་ཞིམ་པ་རོ་མཆོག་ཏུ་འགྱུར། ང་རང་ཚོའི་དཔེ་ཁ་ཚ་པོ། སྡུག་པ་ཁ་ཏིག་དེ་འདྲ་ཅིག་ཡར་ཕུད་པ་ཡིན་ན་དཀོན་མཆོག་མཆོད་པ་ཡིན་ན་དཀོན་མཆོག་གི་ཞལ་ནང་སླེབས་ཚར་ཙ་ན། ཨ་ནེ་རོ་བརྒྱ་དང་ལྡན་པ་ཅིག་འགྱུར་འགྲོ་གི་རེད་མ་གཏོགས། ཁ་ཚ་པོ་དང་ཁ་ཏིག་དང། རོ་ཏི་ཁ་དེ་སྐད་དེ་ཚོ་རྩ་བ་ནས་ལོངས་སྤྱོད་མ་རེད་ཁོ་རང་བསོད་ནམས་བསྐལ་པ་གྲངས་མེད་གསུམ་དུ་ཚོགས་རྫོགས་ཚར་བ་རེད་བ། དེ་འདྲ་རེད་དེ་ཡིན་ཙང། མཆོད་པ་ཕུལ་ཚུལ་དེ་ཡག་པོ་དེ་སོ་སོས་བྱུང་པ་ཡིན་ན་གང་མང་མང། མ་བྱུང་པ་ཡིན་ན་ཡང་དཀའ་ལས་བརྒྱབ་བྱས་ནས་དཔེར་ན་སློབ་གཉེར་མ་བརྗོད་པར་བྱ་གྲྭ་པ་ཚོ་ཡིན་ན་དཔེ་ཆ་སློབ་གཉེར་བྱེད་ཡག་དེ་གལ་ཆེན་པོ་རེད་བ། དཔེར་ན་རྗེས་སོར། རྗེས་སོར་ཆུ་སོར་དེ་དག་ཕན་མི་ཆེ་བདེ་བར་གཤེགས་པ་ཕྱི་མ་རྣམས་ལ་མངའ་ཟིག་གདུང་བ།

དཔེ་ཆ་ཡག་པོ་དེ་སློབ། ད་ནི། སྤོང་བ་བསམ་གཏན་གྱི་ཉམས་ལེན་དེ་ཚོ་ཁ་འདོན་བྱེད་རྒྱུ་དེ་ཚོ་ཡག་པོ་བྱས་པ་ཡིན་ན་མཆོད་པ་དེ་ག་རང་རེད་ཡོད་རེད་བ། མཆོད་པ་དེ་ལས་ལྷག་པ་དགོས་ཡོད་མ་རེད་བ། ད་ནི་ཡིད་ཆེས་ཀྱི་ནི་ཕན་ཡོན་གྱི་ནི་མ་རྙེད་པ་རྩ་ནས་སེལ་ཡོད་མ་རེད་བ་ང་རང་ཚོ་དུས་རྒྱུན་དུ་ནང་དང་ནང་དུ་ཆུ་ལ་ལོངས་སྤྱོད་དགོས་ཀྱི་རེད་ལོངས་སྤྱོད་ཡོད་ན་ཡིད་ཆེས་བྱས་ནས་ནི་ཆུ་གི་ཕུད་དེ་ཡར་ཕུད་ཀྱང་འགྲིག་གི་རེད་བ། དེ་ཙམ་གྱིས་མ་ཟད་ཅི་ས།

བ་དང་འདྲ་ཡང་ཆོས་པ་གཡོ་མེད་པ་སྐུ་པར་རྫི་བར་ཤོམ་པ་དེ་རེད། གསུམ་པ་ལུས་བདེ་བ་ལ། སྟན་བདེ་བ་ལ། སྟན་བདེ་བ་བསྲིངས་ཏེ་སོ་སོ་བདེ་བསགས་ཀྱི་དགོངས་བརྗོད་ཀྱིས་ཡིན་ན། སྟན་དེས་བདེ་བ་ཆེ། སྦྱོར་རྐྱང་སེལ་ཐོག་ལ་སྦྱོར་རྐྱང་སེལ་དམའ་བ། དེ་ནས་ཁྲི་དྲག་མིན་གཅིག་ཡིན་པ། སྦས་པོ་ཞེ་དྲག་ཡོད་པ། ད་ང་ཚོ་དེ་འདྲ་རྒྱུད་རིང་པོ་བསྡད་ཅེས་ན་དགོངས་བརྗོད་ཡོད་དེ། རུ་ཁྲོད་པ་ཚོས་བསྡད་ཐུབ་ཀྱི་མ་གཏོགས་ང་ཚོ་འདྲ་ཡིན་ན་ཆང་འདི་ཁེལ་ཞེས་བསྡད་ཐུབ་མི་རུང་བ། ས་ཡོས་རིང་པོ་ཞེ་དྲག་བསྡད་དེ་སྐུ་ལས་སྐུ་ན་ཚ་མ་མཐོང་ཅིག། རྐུབ་ན་ཚ་མ་གཏོང་བའི་ཆེད་དུའང་སྟན་མ་རུལ་བའི་ཆེད། སྟན་མ་རུལ་བའི་ཆེད་དུ་ནི་མཁྲེགས་དྲགས་མིན་གཅིག་ཟེར་མཁན་སྟོད་དུ་གཟུགས་བོར། སང་ང་རང་ཚོ་ཡང་རི་ཁྲོད་ནང་བསྡད་ནས་གྲོང་རྒྱུག་རྒྱུག་མཁན་དེ་འདྲ་ཡིན་ན་ཁྲི་རུལ་འགྲོ་བའི་དོགས་པ་རྩ་ནས་ཡོད་མ་རེད་བ་ཁྲི་རུལ་རྒྱུ་གཅིག་མ་རེད་བ་སྟན་རྩ་ནས་རུལ་མ་རེད་གྲོང་རྒྱུག་རྒྱུག་ནས་ཡར་ཡར་རྒྱུག་མར་མར་རྒྱུག་འདོད་དེ་རེད་ན། ཁ་མ་འཇིག་ཚོད་མི་ལགས་ཀྱི་དེ་སོང་མི་རུང་བ་རེ་ཆོང་བ་ལས་ང་ཁྱོད་རང་དང་པོ་ང་རྩ་ཡོང་དུས་སྐོར་ལས་ནི་སྒོམ་བརྒྱབ་བྱས་ནས་སྟན་རུལ་བའི་ཀྱི་ང་རོ་བ་ཅིག་ཡོད།

དེ་ཙམ་གྱིས་མ་ཟད་པར་སེམས་དྭངས་པོ་བྱེད་དགྲ་ཡོང་གི་རེད། ཁོ་ག་རེ་ཟེར་ན་རྩྭ་ཀུ་ཤ་དེ་རྩེ་མོ་མང་པོ་ཡོད་དེ་རྩྭ་གཞན་མ་དང་མི་འདྲ་བྱས་རྩེ་མོ་གཅིག་གཅིག་ལ་མ་འདྲེས་པར་གྱེན་ལ་ཡར་ཁ་གྱེས་འགྲོ་གི་འདུག་དེ་ཡིན་ཙང་ང་རང་ཚོའི་ལུས་ཀྱི་རྩ་བདུན་ཁྲི་ཉིས་སྟོང་ཡོད་རེད་བ་བདུན་ཁྲི་ཉིས་སྟོང་ཡོད་པ་ཚང་མ་ནང་གི་གཅིག་གཅིག་ལ་འཛིངས་བསྡད་ཡོད་ན་དེའི་ནང་ལ་རླུང་ཚུད་ཐུབ་ཀྱི་མ་རེད་བ། དེའི་ནང་ལ་རླུང་མ་འགྲོ་བ་རླུང་མ་འགྲོ་ན་ང་ཚོ་རྟོགས་པ་སྐྱེ་ཡག་ཡོད་མ་རེད།

ཡང་ལག་པ་གཉིས་མཉམ་གཞག་གི་ཕྱག་རྒྱ་བྱེད། ལག་པ་གཉིས་མཉམ་གཞག་གི་ཕྱག་རྒྱ་བྱེད། ཡང་དག་ན་ཡིས་བྱས་བྱས་ནས་ནི་སྒལ་ཚིགས་དྲང་པོ་བསྲང། རང་གི་སྒལ་པ་སྒལ་ཚིགས་དེ་སྒུར་སྒུར་བྱས་དང་ཕར་འཁྱོག་ཚུར་འཁྱོག་ཅན་མ་ཡིན་པར་ཁ་ཐུག་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་ལྟ་བུ། སྐུ་བལ་ཞང་སྟོད་ཡག་གི་ལྷ་བྲིས་པ་ཡག་ཅེས་བཞག་ཡག་ཅེས་སྟོན་པ་བཅོམ་ལྡན་འདས་སྐུ་གཅིག་ཡོད་པ་ཡིན་ན་དེ་ལ་བལྟས་ཅི་འདོད། དེ་ནང་བཞིན་ཅིག་བསྡད་པ་ཡིན་ན་རྩ་ཕར་ཚུར་མ་འཁྱོག་ཀྱི་རྩ་དེ་དྲང་པོ་ཞེ་དྲག་སྡིག་གོ། རྩ།